རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར་མགོན་པོ་སྐྱིད་ལགས་ཀྱིས་མུ་མཐུད་དུ་ངོ་རྒོལ་ལས་འགུལ་སྤེལ་བཞིན་ཡོད་ནའང། རྒྱ་ནག་གཞུང་གི་ཉེན་རྟོག་པས་ཁོང་གི་ངོ་རྒོལ་སྐབས་པར་དང་བརྙན་སོགས་ལེན་རྒྱུར་དམ་དྲག་ཤུགས་ཆེན་བྱེད་བཞིན་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། ཁ་བ་ཅན་ཞེས་པའི་ལེ་ཚན་ཞིག་དང་བཅས། དེ་རིང་གི་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ལྔ་གི་ཐོན་ནས་ཤུན་དེ་རིང་གི་གསར་འགྱུར་ཁག་ཞུ་རྒྱུ་ཡིན། མགོན་པོ་སྐྱིད་ལགས་ཀྱིས་མུ་མཐུད་དུ་ངོ་རྒོལ་གྱི་ལས་འགུལ་སྤེལ་བཞིན་ཡོད་ནའང། རྒྱ་ནག་གཞུང་གི་ཉེན་རྟོག་པས་ངོ་རྒོལ་སྐབས། པར་དང་བརྙན་ལེན་རྒྱུར་དམ་དྲག་ཤུགས་ཆེན་བྱེད་བཞིན་ཡོད་པ་རེད། ལོ་འདིའི་སྤྱི་ཟླ་བརྒྱད་པའི་ནང་དུ། རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ཀྱིས། རྡོ་རྗེ་བཀྲ་ཤིས་ལགས་ཀྱི་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དགོས་པའི་ངོ་རྒོལ་དང་འབྲེལ་ནས། རྒྱ་ནག་གཞུང་གི་ཉེན་རྟོག་པའི་གཅར་རྡུང་གིས་ཡར་ལངས་མི་ཐུབ་པའི་གནས་སུ་བསྐྱལ་ཡོད་པ་བཞིན། ཁོ་མོས་སྤྱི་ཟླ་དགུ་བའི་ནང་དུ་མུ་མཐུད་དུ་ངོ་རྒོལ་བྱས་ཡོད་ཀྱང། རྒྱ་ནག་གཞུང་འབྲེལ་ཉེན་རྟོག་པས་ཁོ་མོའི་ངོ་རྒོལ་སྐབས་བཙན་ཐབས་ཀྱིས་བཀག་འགོག་དང། པར་དང་བརྙན་ལེན་དུ་མ་བཅུག་པར། ཁ་པར་བཙན་འཕྲོག་བྱས་པ་སོགས་དམ་དྲག་དང་བཙན་ཤེད་བྱེད་བཞིན་ཡོད་པའི་སྐོར། བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བ་རེད། འབྲེལ་ཡོད་མི་སྣས་མུ་མཐུད་དུ་བརྗོད་དོན། མགོན་པོ་སྐྱིད་ལགས་ཀྱིས་ལོ་འདིའི་སྤྱི་ཟླ་བརྒྱད་པའི་ནང། བོད་ལྗོངས་མི་དམངས་མཐོ་རིམ་ཁྲིམས་ཁང་དུ་ཞུ་གཏུག་ངོ་རྒོལ་དང་འབྲེལ་ནས། ངོ་རྒོལ་ལས་འགུལ་མུ་མཐུད་དུ་སྤེལ་བཞིན་ཡོད་ནའང། ད་ལྟའི་ཆར་རྒྱ་ནག་གཞུང་འབྲེལ་ཉེན་རྟོག་པས་ཁོ་མོར་དམ་དྲག་ཤུགས་ཆེན་བྱེད་བཞིན་ཡོད་པ་དང། ཁོ་མོས་མུ་མཐུད་དུ་སྤྱི་ཟླ་དགུ་བའི་ཚེས་བཅུ་གཉིས་ནང་རྡོ་རྗེ་བཀྲ་ཤིས་ཀྱི་འབྲེལ་ཡོད་ཁྲིམས་ཀྱི་ཡིག་ཆ་ཁག་ལ་ཞིབ་བཤེར་བྱེད་རྒྱུ་དང། ཁྲིམས་ཁང་གི་ནོར་འཁྲུལ་ཅན་གྱི་ཐག་གཅོད་དེར་བསྐྱར་ཞིབ་བྱེད་དགོས་པའི་ཞུ་གཏུག་གི་ངོ་རྒོལ་ལས་འགུལ་སྤེལ་བ་ནའང། ཉེན་རྟོག་པ་རྣམས་ཀྱིས་བཀག་འགོག་དང་གཅར་རྡུང་གི་གནས་སྟངས་རྒྱུན་ལྡན་ལྟར་ཡིན་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། མགོན་པོ་སྐྱིད་ལགས་ཀྱིས་མངོན་གསལ་དོད་པོའི་ངང་ནས་ལོ་འདིའི་སྤྱི་ཟླ་གསུམ་པ་དང་བཞི་བ། ལྔ་བ་དང་དྲུག་པ། བདུན་པ་དང་བརྒྱད་པ་བཅས་སུ། རིམ་བཞིན་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་གློད་བཀྲོལ་དང། ཐུག་འཕྲད་དང་དྲང་བདེན་མིན་པའི་ཁྲིམས་ཆད་ལ། བསྐྱར་ཞིབ་དགོས་པའི་ངོ་རྒོལ་བྱས་ཡོད་ནའང། རྒྱ་ནག་གཞུང་གི་ཉེན་རྟོག་པས། ཁོ་མོ་མི་མང་གིས་མི་མཐོང་ཆེད་རས་ཡོལ་གྱིས་གཡོག་པ་དང། རྗེས་སུ་གཅར་རྡུང་དང་བཀག་ཉར་སོགས་བྱས་ཡོད་ལ། ལོ་འདིའི་སྤྱི་ཟླ་བརྒྱད་པའི་ཚེས་ཉེར་གསུམ་ཉིན། བོད་ལྗོངས་མི་དམངས་མཐོ་རིམ་ཁྲིམས་ཁང་དུ་སོང་ནས་ཞུ་གཏུག་སྐབས་སུ། ཉེན་རྟོག་པས་ཁོ་མོར་གཅར་རྡུང་གིས་ཡར་ལངས་མི་ཐུབ་པའི་གནས་སུ་ལྷུང་ཡོད་པ་དང། དེ་རྗེས་ཁོ་མོའི་ཞུ་གཏུག་ངོ་རྒོལ་སོགས་ཀྱི་བརྙན་དང་པར་རིས་རིགས་དྲ་ལམ་དུ་མཐོང་རྒྱུ་མེད་པར་ཟླ་བ་གཉིས་ཕྱིན་ཡོད་པ་དང་བོད་ཀྱི་གནས་ཚུལ་ལྟ་ཞིབ་ཁང་གི་ཉམས་ཞིབ་པ་པདྨ་རྒྱལ་ལགས་ཀྱིས་མགོན་པོ་སྐྱིད་ལགས་ཀྱིས་མུ་མཐུད་དུ་ངོ་རྒོལ་བྱེད་བཞིན་ཡོད་ནའང། རྒྱ་ནག་གཞུང་གིས་ཁོ་མོའི་ངོ་རྒོལ་གྱི་བརྙན་དང་པར་སོགས་བོད་ནང་གི་མི་མང་གིས་མི་ཤེས་ཐབས་དང། རྒྱལ་སྤྱིའི་སྟེང་མི་མཐོང་བའི་ཆེད་དུ་བཀག་སྡོམ་བྱེད་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་བ་རེད། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་ལ་སྤྱི་ལོ་ཉིས་སྟོང་བརྒྱད་ལོར་བོད་ས་བྱིའི་ཞི་རྒོལ་ཆེན་མོའི་སྐབས། བོད་མི་ཞི་རྒོལ་བ་རྣམས་ལ་རྒྱབ་སྐྱོར་བྱས་ལུགས་དང། བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་མ་དངུལ་གྱི་ཞལ་འདེབས་སྤྲད་ལུགས་བརྗོད་ནས། ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་མི་ལོ་བཅོ་ལྔ་འགྲོ་བཞིན་ཡོད་པ་དང། ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང། གཅེན་མོ་མགོན་པོ་སྐྱིད། གཞན་སྐྱེས་མའི་བཟའ་ཟླ་ཆོས་སྐྱོང་ལགས་གསུམ་གྱིས། ཐེངས་མང་པོར་ཡོངས་གྲགས་ཀྱིས་ཁོང་གློད་གྲོལ་དགོས་པའི་ཞུ་གཏུག་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་རེད་ལ། རྒྱ་ནག་གཞུང་གིས་རྡོ་རྗེ་ཚེ་བརྟན་ཡང་འཛིན་བཟུང་གིས་མི་ལོ་དྲུག་གི་བཙོན་འཇུག་གི་ཁྲིམས་ཐག་བཅད་མྱོང་བ་དང། མགོན་པོ་སྐྱིད་ལགས་ཀྱང་སྔ་རྗེས་སུ། ཐེངས་ལྔ་ལ་འཛིན་བཟུང་དང། འདྲི་རྩད་ཀྱི་གཅར་རྡུང་ཐེངས་མང་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁིན་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གཉིས་ཐུག་འཕྲད་སྐབས་སུ་བོད་དོན་སྐོར་གླེང་སློང་བྱས་ཡོད་པ་རེད། ཟླ་འདིའི་སྤྱི་ཚེས་ཉེར་དྲུག་ནས་ཉེར་བདུན་བར་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁིན་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གཉིས་ཐུག་འཕྲད་ཀྱིས་ཆུ་ཚོད་བདུན་གྱི་རིང་ལ་གླེང་མོལ་བྱས་ཡོད་འདུག་ལ། སྐབས་དེར་ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁིན་གྱིས་ཨ་མི་རི་ཀའི་ཕྱོགས་ནས་མུ་མཐུད་དུ་ཨ་རིའི་རིན་ཐང་གི་ལྟ་ཚུལ་དང་ཁེ་ཕན་དེ་ཕྱི་འབྲེལ་བརྒྱུད་ནས་དར་སྤེལ་གཏོང་རྒྱུ་དང། འགན་འཁུར་བའི་ཐོག་ནས་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་འབྲེལ་བ་དེ་ཐག་གཅོད་དགོས་པའི་སྐོར་གསུངས་ཡོད་པ་རེད། ཡང་ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁིན་ལགས་ཀྱིས། རྒྱ་ནག་གིས་བོད་དང་ཤར་ཏུར་ཀི་སི་ཐན། ཧོང་ཀོང་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པའི་གནད་དོན་དང། མི་སྒེར་གྱི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པའི་གནད་དོན་སྐོར་ནན་བརྗོད་དང། ཨ་རིའི་ཁེ་ལས་དག་ལ་རྒྱ་ནག་ཏུ་འདྲ་མཉམ་གྱི་ཐོབ་ཐང་ཡོད་པའི་ཐོག་ནས། རྒྱ་ནག་དང་ཨ་མི་རི་ཀ་གཉིས་ཀྱི་དཔལ་འབྱོར་ཐད་ནས་དྲང་བདེན་གྱི་འགྲན་རྩོད་བྱེད་དགོས་པའི་སྐོར་ནན་བརྗོད་བྱས་ཡོད་པ་རེད། ཡང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁིན་ལགས་ཀྱིས། ཨ་རིའི་ཕྱོགས་ནས། རྒྱལ་ཁབ་བདེ་འཇགས་དང་འགྲོ་བ་མིའི་ཐོབ་ཐང་ལ་གནོད་བྱེད་ཀྱི། ལག་རྩལ་ཐད་ལ་སྟངས་འཛིན་བྱེད་ཀྱི་ཡོད་པ་ལས། རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ལ་བཀག་འགོག་བྱེད་ཀྱི་མེད་པ་ཞིག་ཡིན་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། སྤྱི་ཟླ་བཅུ་བའི་ཚེས་ཉེར་དགུ་ནས་སོ་གཅིག་བར་ཉིན་གྲངས་གསུམ་རིང་ཉི་ཧོང་གི་གྲོས་ཚོགས་སུ་འཚོགས་བཞིན་པའི་རྒྱལ་སྤྱིའི་ཡུ་གུར་གླེང་སྟེགས་ཞེས་པའི་གྲོས་ཚོགས་ཚོགས་འདུའི་ཐོག་གོ་ལའི་གྲོས་ཚོགས་ཀྱི་འཐུས་མི་དང་རྒྱལ་ཚོགས་ཀྱི་རྟོག་ཞིབ་སྐུ་ཚབ་བཅས་ཆེད་སྤྱོད་ཀྱི་མི་སྣ་མང་པོ་ཞིག་གིས་གསུང་བཤད་གནང་ཡོད་པ་རེད་ལ། ཚོགས་འདུའི་སྟེང་དུ་བོད་ཀྱི་སྐུ་ཚབ་མི་སྣའང་མཉམ་ཞུགས་བྱས་ཡོད་འདུག་ལ། འདིའི་སྐོར་ནས་ཚོགས་འདུར་མཉམ་ཞུགས་གནང་མཁན། སྤྱི་འཐུས་རྡོ་རྗེ་ཚེ་བརྟན་ལགས་ལ་བཅར་འདྲིའི་སྐབས་སུ་ཁོང་གིས་ངོ་སྤྲོད་གནང་དོན། གྲོས་ཚོགས་འཐུས་མི་གི་དེ་འདྲའི་ཚོགས་ཆེན་དང་ཨ་ནི་ཉམས་ཞིབ་པ་རེད་ལས་འགུལ་བ་གཞུང་འབྲེལ་མ་ཡིན་པ་སྐུ་ཚབ་ཁྱོན་བསྡོམས་བྱས་ཕལ་ཆེར་རྒྱལ་ཁབ་ཁག་ཉི་ཤུ་རྩ་ལྔ་ནས་འཐུས་མི་ཉིས་བརྒྱ་མ་ཟིན་གཅིག་འདུ་འཛོམས་བྱས་ནས་ད་ལྟ་གཙོ་བོ་ཝུའེ་གུར་གྱི་གནད་དོན་ཐོག་ལ་ཉི་ཧོང་གི་གྲོས་ཚོགས་ནང་ལོགས་ལ་ད་ལྟ་ཚོགས་འདུ་འཚོགས་བཞིན་པ་རེད་དེ་ཁོ་རང་ཚོ་གི་གྲོས་ཚོགས་འཐུས་མི་རྒྱལ་སྤྱིའི་གྲོས་ཚོགས་འཐུས་མི་གི་ད་ཚོགས་འདུ་གཉིས་པ་ཆགས་བསྡད་འདུག་དེ་ཐོག་ལ་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དྲིལ་བསྒྲགས་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་དང་དེ་ཉི་ཧོང་ང་རང་ཚོ་ཡོད་པའི་དོན་གཅོད་སྐུ་ཚབ་སྐུ་ངོ་ཨརྱ་ཚེ་དབང་རྒྱལ་པོ་ལགས་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་བློ་བཟང་གཡང་མཚོ་དང་ལས་བྱེད་ཅིག་རེ་གནང་འདུག་ཅེས་བཅར་ཡ་བྱུང་སོང། ཚོགས་འདུའི་ནང་དུ་ཡུ་གུར་དང་བོད། ཧོང་ཀོང་དང་ལྷོ་སོག་སོགས་ཀྱི་མི་སྣ་མཉམ་ཞུགས་ཀྱིས། ཡུ་གུར་དང་བོད། ཧོང་ཀོང་དང་ལྷོ་སོག་སོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྐོར་ལ་བགྲོ་གླེང་དང། འབྱུང་འགྱུར་མི་རིགས་དང་ས་གནས་འདི་དག་མཉམ་རུབ་ཀྱིས། ལས་དོན་སྤེལ་རྒྱུར་ཤུགས་སྣོན་རྒྱག་དགོས་པ་སོགས་ཀྱི་སྐོར་ནས་གསུང་བཤད་གནང་ཡོད་པ་རེད་ལ། བོད་ནང་དུ་རྒྱ་ནག་གཞུང་གིས་བོད་ཡིག་སློབ་ཚན་ཕྱིར་བསྡུ་བྱེད་བཞིན་པ་སོགས་ཀྱིས་བོད་མིའི་སེམས་ནང་དུ་ཁོང་ཁྲོ་སློང་བ་དང། བོད་པ་ཡིན་པའི་འདུ་ཤེས་ཇེ་ཆེར་འགྲོ་བས་འབྲས་བུ་ལྡོག་ཕྱོགས་ནས་སྨིན་གྱི་རེད་ཅེས་ཧྥ་རན་སིའི་མི་རིགས་ཡིན་པའི་བོད་ཀྱི་སྐད་ཡིག་ཆེད་མཁས་པ། སྐུ་ཞབས་བདེ་ཆེན་རབ་བརྟན་ལགས་ཀྱིས་ངོས་འཛིན་གནང་ཡོད་པའི་སྐོར། ང་ཚོའི་གསར་འགོད་པ་བློ་སྦེ་ཡིས་བཞུགས་སྒར་ནས་གཏོང་བའི་གནས་ཚུལ་ཞིག་ལ་གསན་རོགས་གནང་བ། རྒྱ་ནག་གཞུང་གིས་བོད་ནང་གི་ས་ཁུལ་སྤྱི་དང་ཁྱད་པར་སི་ཁྲོན་ཞིང་ཆེན་གྱི་མངའ་ཁོངས་སུ་ཆ་བགོས་བྱས་པའི་དཀར་མཛེས་བོད་རིགས་རང་སྐྱོང་ཁུལ་དུ་འདི་ལོར་སྤྱི་ཟླ་དགུ་པའི་ནང་སློབ་འགོ་བཙུགས་པ་ནས་བཟུང་བོད་ཡིག་སློབ་འབྲིང་ཁག་ཏུ་བོད་ཡིག་གི་ཁྲིད་གཞི་ཁག་མེད་པར་བཟོས་ཏེ་ཕྱིར་བསྡུ་བྱས་པ་དང་རྔ་བའི་བོད་རིགས་རང་སྐྱོང་ཁུལ་དུའང་ལོ་ཤས་ནས་བཟུང་སྲིད་བྱུས་དེ་ལག་བསྟར་གྱི་ཚོད་ལྟ་ཐེངས་མང་བྱས་པར་ངོ་རྒོལ་གྱི་གནས་ཚུལ་ལྷག་བཞིན་པ་སོགས་ཀྱི་ཐད། བོད་ནང་མི་ལོ་ཉི་ཤུ་ལྷག་རིང་བོད་ཀྱི་སྐད་ཡིག་རིག་གཞུང་གི་ཐོག་ཉམས་ཞིབ་ཕྱག་ལས་གནང་སྟེ། བོད་ཀྱི་སྐད་བརྡ་རིག་པ་གི་ཆེད་ལས་མཁས་པ་ཡུ་རོབ་ཧྥ་རན་སི་ནས་ཡིན་པ་སྐུ་ཞབས་ནི་ཁོ་ལཱས་ཁྲིར་ནེ་ཏྲི་ལགས་ནས། རྒྱ་ནག་གཞུང་གིས་བོད་ཡིག་སློབ་གྲྭ་མང་པོ་སྒོ་བརྒྱབ་པ་དང་སློབ་ཚན་ཕྱིར་བསྡུ་བྱེད་བཞིན་པ་སོགས་ནི། རྒྱ་ནག་གུང་ཁྲན་ཏང་རང་གི་ལྟ་བ་དང་རྒྱབ་འགལ་ཆགས་ཏེ་བོད་ཀྱི་ཤེས་རིག་རྩ་མེད་དུ་བཟོ་མི་ཐུབ་པ་མ་ཟད། དོན་གྱིས་སྲིད་བྱུས་དེས་བོད་མིའི་སེམས་ནང་ཁོང་ཁྲོ་བསླང་བ་དང། རྒྱ་མིའི་ཤེས་རིག་ལ་མི་དགའ་བར་བོད་པ་ཡིན་པ་གི་འདུ་ཤེས་ཇེ་ཆེར་འགྲོ་རོགས་ཀྱི་འབྲས་བུ་ལྡོག་ཕྱོགས་ནས་སྨིན་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག། གུང་ཁྲན་ཏང་གིས་དེ་ལོ་ཆིག་སྟོང་དེ་སྒོ་དེ་སློབ་གྲྭ་སྒོ་བརྒྱབ་པ་ཡིན་ན། བོད་ཀྱི་ཤེས་རིག་རྩ་མེད་གཏང་ཡ་ཡོད་མ་རེད། ཡིན་ན་ཡང་མིའི་ཁོང་ཁྲོ་ལངས་ཡ་མིའི་རྒྱ་མིའི་ཤེས་རིག་ལ་མ་དགའ་ཡ། དེ་ཤུགས་ཆེ་རུ་ཆེ་རུ་འགྲོ་གི་རེད། དེ་བོད་པ་ཡིན་པའི་དེ་འདུ་ཤེས་ཤུགས་ཆེ་རུ་འགྲོ་གི་རེད་དེ་ལས་ལྡོག་ཕྱོགས་ཁོ་རང་གི་འབྲས་བུ་བསལ་ཏེ་ཁོ་རང་གི་ལྡོག་ཕྱོགས་ཡོང་གི་རེད། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་འབོར་ཆེན་བཅའ་སྡོད་དུ་སློབ་གྲྭར་བཅུག་སྟེ་བོད་རིགས་ཕ་མ་དང་བོད་ཀྱི་ཆོས་དང་རིག་གཞུང་གོམས་གཤིས་ཁོར་ཡུག་བཅས་ལ་ཁ་བྲལ་བཏང་ནས། བོད་ཕྲུག་ཚོར་ཆུང་དུས་ནས་རྒྱ་ནག་ཧན་མི་རིགས་ཀྱི་རིག་གནས་གོམས་གཤིས་སློབ་པ་དང། རྒྱ་ནག་གཞུང་གི་དྲིལ་བསྒྲགས་ཀྱི་བསླབ་པ་འཁྲིད་བཞིན་པ་ཡིན་ནའང། སྐད་ཡིག་ཆེད་མཁས་པ་ནི་ཁོ་ལཱས་ཁྲིར་ནེ་ཏྲི་ལགས་ནས་རྒྱ་ནག་གཞུང་གི་བྱེད་ཐབས་དེ་ནི་སྲིད་བྱུས་ཧ་ཅང་ཐབས་རྡུགས་དང། འགྲོ་བ་མིའི་ཐོབ་ཐང་དང་རྒྱབ་འགལ་ཡིན་པས། རྒྱ་ནག་གཞུང་གིས་ངེས་པར་མཚམས་འཇོག་བྱེད་དགོས་པ་གི་ཁར།

ལྔ་ནང་ལ་དཔེ་དེ་ཤུགས་ཆེན་པོ་ཆགས་ཡོང་གི་རེད། བྱས་ཙང་དེ་ཐབས་ཤེས་འདྲ་མིན་འདྲ་ཡོད་ཡོང་གི་རེད། ཡང་ཁོང་གིས་བོད་ལ་ཐུན་མོང་མ་ཡིན་པ་གི་ལོ་རྒྱུས་རིང་པོ་ཡོད་པ་གི་གསོ་རིག་དང་ཆོས་ལུགས་ལྷག་པར་སྒོམ་དང་རྣལ་འབྱོར། མཚན་ཉིད་རིག་པ་དང་སྙན་ངག་སོགས་མང་པོ་ཡོད་པས་བོད་ཡིག་སྟེང་གཟབ་མོ་བྱས་ན། འཛམ་གླིང་སྤྱི་ལ་སེམས་ཁམས་རིག་པ་དང་ཚད་མ་རིག་པ་ཁྱད་པར་ལ་ཕན་ཐོགས་ཡོད་པ་གི་མུར། བོད་ནི་རྒྱ་དཀར་ནག་གཉིས་ཀ་གི་བར་ན་ཡོད་པས་མི་རིགས་ཆེན་པོ་དེ་གཉིས་ཀ་གི་ལེགས་ཆ་ལེན་རྒྱུ་གལ་ཆེན་ཡིན་པ་དང། འཛམ་གླིང་ལ་ལྟ་བའི་ལྡེ་མིག་ལྟ་བུ་དེ་སོ་སོའི་བོད་སྐད་དེ་གཞི་རྩ་ལ་བཞག་ནས་དེང་རབས་ཀྱི་ཡར་རྒྱས་དེར་ཟུང་འབྲེལ་གྱི་སྒོ་ནས་འགྲོ་ཐུབ་ན། བཙན་བྱོལ་ནང་བོད་མི་གཞོན་སྐྱེས་ཚོར་བོད་ཡིག་སློབ་སྦྱོང་གི་གོ་སྐབས་མང་བོ་ཡོད་པ་དེ་ཕུན་སུམ་ཚོགས་པོ་ཆགས་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། བྱས་ཙང་ད་ལྟ་འདི་བོད་པའི་ལོ་གཞོན་གཞོན་དེ་ཚོ་དེ་གོ་སྐབས་ཧ་ཅང་མང་བོ་ཡོད་རེད་སོ་སོའི་སློབ་སྦྱོང་ཆ་ཚང་དེ་བོད་སྐད་བོད་ཡིག་ཐོག་ནས་ཡོད་རེད་དེའི་སྒང་ལ་ཡ་ནི་ཕྱི་གི་སྐད་ཤེས་ཀྱི་རེད་རྒྱ་སྐད་ཡིན་ན་འདྲ། ཨིན་ཇི་སྐད་ཡིན་ན་འདྲ་རྒྱ་གར་སྐད་ཡིན་ན་འདྲ་བྱས་ཙང་ཕུན་སུམ་ཚོགས་པོ་ཆགས་ཡོང་གི་འདུག། བོད་ཀྱི་སྐད་ཡིག་གི་སྐོར་ཆེད་མཁས་པ་ཧྥ་རན་སི་གི་མི་རིགས་ནི་ཁོ་ལཱ་སི་ཁྲུ་ནེ་ཏྲི་ལགས་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོར་ཧྥ་རན་སི་གི་རྒྱལ་ས་པེ་རི་སི་གི་སློབ་ཆེན་དུ། བོད་ཀྱི་སྐད་ཡིག་ཞིབ་འཇུག་གི་འབུམ་རམས་པ་གི་དམ་བཅའ་བཞག་པ་ནས་བཟུང། རྒྱ་གར་དང་པ་ཀི་སི་ཐན་བལ་པོ་དང་འབྲུག། བོད་ཀྱི་ས་ཁུལ་འདྲ་མིན་དུ་ཆེད་བསྐྱོད་ཀྱིས་བོད་ཀྱི་སྐད་ཡིག་གི་ཁྱབ་ཁོངས་མི་རིགས་ཚོ་གི་ཁ་སྐད་ལ་ཞིབ་འཇུག་གནང་ཡོད་པ་མ་ཟད། ལྷག་པར་བོད་ཀྱི་སྤྱི་ཚོགས་ཚན་རིག་ཁང་དུ་ལོ་མང་གི་རིང་ཞིབ་འཇུག་གི་ཕྱག་ལས་གནང་ཡོད་པ་དང། ད་ལྟ་ཁོང་གིས་ཧྥ་རན་སི་གི Provence སློབ་ཆེན་གྱི་ནང་དགེ་རྒན་ཆེན་མོ་གི་འགན་འཁུར་ཕྱག་ལས་གནང་གི་ཡོད་པ་རེད།

རྒྱ་ནག་གི་སློབ་ཆེན་ཁག་དང་དྲ་ལམ་བཅས་སུ་རང་འགུལ་གྱིས་ཉེ་ཆར་འདས་གྲོངས་ཕྱིན་པའི་སྲིད་བློན་ལི་ཁི་ཆང་ལ་མྱ་ངན་གྱི་བྱེད་སྒོ་འཚོགས་པ་དང་བརྗོད་ཚིག་འཁོད་པ་སོགས་ཀྱི་ཐོག་རྒྱ་ནག་གཞུང་ཕྱོགས་ནས་ཚོད་འཛིན་བྱེད་བཞིན་ཡོད་པའི་སྐོར་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་ཐོན་ཡོད་པ་དང། རྒྱ་ནག་ལྷོ་ཕྱོགས་ཕོ་ཉའམ South China Morning Post ཞེས་པའི་ཧོང་ཀོང་གི་གསར་ལས་ཁང་དེའི་གནས་ཚུལ་ནང། གཟའ་པ་སངས་ཉིན་སྙིང་ནད་ཀྱི་རྐྱེན་གྱིས་གློ་བུར་དུ་འདས་གྲོངས་ཕྱིན་པའི་རྒྱ་ནག་གི་སྲིད་བློན་ཟུར་པ་ལི་ཁི་ཆང་གི་ཆེད་དུ་རྒྱ་ནག་གི་སློབ་ཆེན་ཁག་ཏུ་སློབ་མ་ཚོས་མྱ་ངན་གྱི་འདུ་འཛོམས་གོ་སྒྲིག་བྱེད་མི་ཆོག་པའི་བཀོད་ཁྱབ་བཏང་ཡོད་སྐོར་བཀོད་ཡོད་པ་དང། པེ་ཅིང་གི་སློབ་ཆེན་ཞིག་གི་མིང་བཤད་འདོད་མེད་པའི་དགེ་རྒན་ཆེན་མོ་བ་ཞིག་གིས་གོང་ཞུས་གསར་ལས་ཁང་ལ་འགྲེལ་བརྗོད་བྱས་པར་རྒྱལ་ཁབ་ཀྱིས་དངོས་སུ་མྱ་ངན་བྱེད་ཕྱོགས་ཀྱི་ཐད་བཀོད་ཁྱབ་མ་བཏང་བར་སློབ་མ་ཚོའི་ཚོར་བ་རྣོ་བའི་ཟང་ཟིང་མི་ཡོང་བ་དང་བརྟན་ལྷིང་གི་གནད་དོན་ཐོག་ནས་ད་ལྟའི་ཆར་འདུ་འཛོམས་རིགས་མ་བྱེད་རོགས་ཞེས་བཀོད་ཁྱབ་བཏང་ཡོད་པའི་སྐོར་འགྲེལ་བརྗོད་བྱས་འདུག། འདི་ག་རླུང་འཕྲིན་ཁང་གིས་ཨ་རིའི་ནང་བཞུགས་པའི་རྒྱ་བོད་སྐབས་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ལ་རྒྱ་ནག་གཞུང་ཕྱོགས་ནས་ལིས་ཁི་ཆང་ལ་མྱ་ངན་ཞུ་རྒྱུར་ཚོད་འཛིན་དང་བཀག་སྡོམ་དེ་ལྟ་བུ་བྱེད་དགོས་དོན་ཐད་བཅར་འདྲི་ཞུས་པར་ཁོང་གིས་ལིས་ཁི་ཆང་ནི་རྒྱ་ནག་གི་སྲིད་བློན་གཞན་དག་དང་བསྡུར་ན་དམིགས་བསལ་འཇོན་ཐང་ཅན་ཞིག་ལ་ངོས་འཛིན་བྱེད་ཀྱི་མེད་ཀྱང་ཁོའི་བསམ་བློ་གཏོང་ཕྱོགས་དང་ལས་དོན་སྒྲུབ་ཕྱོགས་ཐོག་རྒྱ་ནག་ནང་མི་མང་པོ་ཞིག་གིས་དགའ་མོས་བྱེད་ཡུལ་ཞིག་ཆགས་ཡོད་སྟབས་རྒྱ་ནག་གཞུང་ཕྱོགས་ནས་སྔོན་མ

གདུང་སེམས་མཉམ་བསྐྱེད་ཀྱི་ལས་འགུལ་སྤེལ་ནས་རིམ་པས་རིམ་པས་ཆེས་རྒྱ་ཆེར་ཕྱིན་ནས་མཐའ་མ་དེ་བརྒྱད་ཅུ་གྱ་དགུ་དྲུག་བཞི་གནམ་བདེ་སྒོ་མོ་ཆེ་དོན་རྐྱེན་དེ་བྱུང་བ་རེད་པ་དེའི་ཞེད་སྣང་གིས་ཡིན་པ་དེ་གསལ་བོ་རེད་བསམ་གྱི་འདུག་ང་རའི་ལྟ་སྟངས་ལ་ཡ། གཞན་ཡང་ཉེ་བའི་ཉིན་ཤས་རིང་དྲ་ལམ་ཁག་ཏུ་ལི་ཁི་ཆང་ལ་མྱ་ངན་གྱི་བརྗོད་ཚིག་ཚོར་རྣོ་ཅན་གྱི་རིགས་ཁྱབ་སྤེལ་བྱས་པར་གཞུང་ཕྱོགས་ནས་བཀག་སྡོམ་བྱེད་ཀྱི་ཡོད་པའི་གནས་ཚུལ་ཡང་ཐོན་ཡོད་པ་མ་ཟད། ལི་ཁི་ཆང་གི་ཕ་ཡུལ་ཨན་ཧུའེ་ནང་མྱ་ངན་གྱི་བྱེད་སྒོ་རིགས་ཚོགས་སར་རྒྱ་ནག་གཞུང་ཕྱོགས་ནས་དམིགས་བསལ་དོགས་ཟོན་དང་ལྟ་རྟོག་བྱེད་ཀྱི་ཡོད་པའི་གནས་ཚུལ་སྐོར་ཁོང་གིས་མུ་མཐུད་འགྲེལ་བརྗོད་གནང་སོང། ལི་ཁི་ཆང་དང་ཞི་ཅིན་ཕིན་གཉིས་བར་ལངས་ཕྱོགས་མི་མཐུན་པའི་འགལ་ཟླ་ཡོད་པར་རྒྱ་ནག་ཕྱི་ནང་གཉིས་སུ་ངོས་འཛིན་བྱེད་མཁན་བྱུང་ཡོད་པ་ལྟར་ཀུན་དགའ་བཀྲ་ཤིས་ལགས་ཀྱིས་དཔྱད་བརྗོད་གནང་སྐབས། ལི་ཁེ་ཆང་གིས་སྲིད་བློན་གཞོན་པའི་གོ་གནས་ལོ་ལྔ་དང་སྲིད་བློན་གྱི་གོ་གནས་ལོ་བཅུ་བཅས་ཁྱོན་བསྡོམས་ལོ་བཅོ་ལྔའི་དུས་ཡུན་རིང་ཆེས་མཐའ་མའི་ལས་ཡུན་རིང་ཞི་ཅིན་ཕིང་གིས་ཁོའི་དབང་ཆ་དང་འགན་ཆ་ཚང་བ་འཁུར་བཅུག་མེད་པའི་སྐོར་གསུངས་སོང། ལི་ཁེ་ཆང་ལོ་བཅུ་སྲིད་བློན་དང་ལོ་ལྔ་སྲིད་བློན་གཞོན་པ་བྱས་མཐར་ཁྱོན་བསྡོམས་ལོ་བཅོ་ལྔ་བྱས་པའི་ནང་ལོ་མཐའ་མའི་ལོ་ལྔ་དེའི་ནང་ལ་ལི་ཁེ་ཆང་གི་དབང་ཆ་དང་ཤུགས་ཇེ་ཉུང་རུ་བཏང་ཡོད་རེད། སྤྱིར་བཏང་རྒྱལ་སྲིད་སྤྱི་ཁྱབ་ཁང་གི་སྲིད་བློན་དེས་དཔལ་འབྱོར་མཁན་གཙོ་བོ་ཁེལ་ཡོད་རེད་ད་ཞི་ཅིན་ཕིན་ཡར་སླེབས་པའི་རྗེས་ཀྱི་ལས་རྒྱུན་གཉིས་པ་གསུམ་པ་ནས་བྱས་བྱས་ཨ་ནི་གཅིག་དཔལ་འབྱོར་བསྒྱུར་བཅོས་ཀྱི་ཚོགས་ཆུང་ཟེར་ཡ་རབས་རྒྱལ་ཁབ་བདེ་འཇགས་ཀྱི་ཚོགས་ཆུང་ཟེར་བ་འདྲ་མང་པོ་བཙུགས་ཨ་ནི་འདི་གས་ཀྱི་ཚོགས་ཆུང་གི་ཚོགས་གཙོ་དེ་ཞི་ཅིན་ཕིན་གྱི་ཉག་འདི་བྱེད་དུས་ཨ་ནི་རང་བཞིན་གྱི་རྒྱུན་ལས་མི་བདུན་བྱས་པ་དབུས་ཆབ་སྲིད་ལྷན་ཚོགས་འདིའི་སྒང་ལ་ཡང་ཨ་ནི་དབང་ཆ་ཟིན་མཁན་གྱི་མི་རེད་ཅེས་དེ་འདྲའི་ལབ་གི་ཡོད་རེད་དེ་འདྲའི་ཡིན་དུས་ཨ་ནི་ཞི་ཅིན་ཕིང་གིས་ལི་ཁེ་ཆང་ལ་ཡ་ཨ་ནི་ལས་ཀ་བྱེད་དུས་ད་དཀའ་ངལ་ཆེན་པོ་སྤྲད་ཡོད་རེད་ཟེར་ཏེ་ཡོངས་གྲགས་ར་ཅིག་ལ་བལྟས་པ་ཡིན་ན་འདྲ་བ་ར་ཅིག་ཡོད་རེད། གཞན་ཡང་ཀུན་དགའ་བཀྲ་ཤིས་ལགས་ཀྱིས་ལི་ཁི་ཆང་དང་ཞི་ཅིན་ཕིང་གཉིས་ཀའི་གཏམ་བཤད་ཁག་ལས་ཁོང་གཉིས་བར་བསམ་བློ་གཏོང་སྟངས་ལོགས་ཀ་ཡོད་པར་ཤེས་ཐུབ་པའི་དཔེ་མཚོན་ལུང་འདྲེན་གྱིས་འགྲེལ་བརྗོད་གནང་དོན། ལི་ཁེ་ཆང་གིས་གཏམ་བཤད་ཀྱི་ཐོག་ནས་ཨ་ནི་ཞི་ཅིན་ཕིང་ལ་བསམ་བློ་གཏོང་སྟངས་ཁ་ཁ་ཡོད་པ་དེ་འདི་ལྟ་ཐུབ་ཡག་རེད་འདི་ཁ་ཤས་ཤིག་ཡོད་རེད་དཔེར་ན་གཅིག་ཆ་བཞག་པ་ཡིན་ན་དེ་ཞི་ཅིན་ཕིང་གིས་ཨ་ནི་རྒྱ་ནག་འདི་འབྱོར་འབྲིང་སྤྱི་ཚོགས་ཆགས་པ་ཡིན་དེ་འདྲ་ཡིན་དུས་ད་དབུལ་པོའི་གནས་ལས་གྲོལ་ཡོད་ཟེར་མི་དབུལ་པོ་ཟེར་ཡག་དེ་མེད་ཟེར་ལབ་ཀྱི་ཡོད་རེད་དེ་ཨ་ནི་ལི་ཁེ་ཆང་གིས་ཡང་གཏམ་བཤད་བྱས་པའི་སྐབས་ལ་ཡང་ཚོགས་འདུ་ཁ་ཤས་ཀྱི་ཐོག་ལ་ཡང་ཨ་ནི་རྒྱ་ནག་མི་མང་དུང་ཕྱུར་བཅུ་བཞིའི་ནང་ནས་དུང་ཕྱུར་དྲུག་གི་ཟླ་རེའི་ཡོང་འབབ་དེ་ཨ་ནི་མི་དམངས་ཤོག་སྒོར་གཅིག་སྟོང་མི་ཞིག་ཟིན་གི་ཡོད་མ་རེད། ཨ་ནི་འདིའི་གྲངས་ཀ་འདི་འཕེལ་རྒྱས་འབྲིང་ཙམ་ཡིན་པའི་གྲོང་ཁྱེར་གཅིག་ལ་ཡང་བརྩིས་པ་ཡིན་ན་ཟླ་བ་གཅིག་གི་ཁང་གླ་ལོན་གི་མ་རེད་བཤད་ཡོད་རེད། ཨ་ནི་མི་དམངས་ཚང་མ་ཕྱུག་པོ་ཆགས་ཡོད་འབྱོར་འབྲིང་སྤྱི་ཚོགས་སླེབས་ཡོད་ཟེར་ཏེ་བདེན་པ་ཆགས་གི་ཡོད་མ་རེད་པ། རང་བཞིན་གྱི་ཞི་ཅིན་ཕིང་དང་བསམ་བློ་ཁ་ཁ་ཆགས་གི་ཡོད་རེད་གཅིག། གཉིས་ནས་ཞི་ཅིན་ཕིང་གི་ད་ལྟའི་ལས་ཀ་བྱེད་སྟངས་འདི་སྔོན་མ་ཏེང་ཞའོ་ཕིང་གི་བསྒྱུར་བཅོས་སྒོ་དབྱེ་དེ་ལས་ཡ་ད་ག་ལེ་ག་ལེ་ག་ལེ། མངོན་གསལ་དོད་པོས་ལོག་ཕྱོགས་མ་གཏོགས་བསྒྱུར་བཅོས་སྒོ་དབྱེ་ལམ་ཁ་ལ་འགྲོ་གི་མེད་པ་དེ་གསལ་པོ་ཡོད་རེད་ད་ཡིན་ན་ལི་ཁེ་ཆང་གི་འཁྱུར་སྒོ་ལྷག་མ་དེ་བ་ལ་ག་རེ་ལབ་དགོས་རེད་ཟེར་ན་རྒྱལ་སྲིད་སྤྱི་ཁྱབ་ཁང་གི་འགོ་ལས་ཚང་མས་འབད་བརྩོན་བྱས་བྱས་གྲུབ་འབྲས་ཡག་པོ་བྱུང་ཡོད་རེད་ད་ཡིན་ན་ཡང་འབྲི་ཆུ་དང་རྨ་ཆུ་དེ་ལྟག་ལོག་རྒྱབ་བྱས་ཡར་ཡོང་གི་མ་རེད་དེ་འདྲ་ཡིན་དུས་དཔལ་འབྱོར་བསྒྱུར་བཅོས་མུ་མཐུད་བྱེད་ཀྱི་རེད་ལབ་དུས་དཔལ་འབྱོར་བསྒྱུར་བཅོས་མ་བྱས་ན་ཨ་རྒྱ་ནག་ནང་ལ་འགྲོ་ས་མེད་པ་ར་ཅིག་ངོས་འཛིན་བྱེད་ཀྱི་ཡོད་རེད་འོ་དེ་འདྲ་ཡིན་དུས་ཨ་ནི་ཞི་ཅིན་ཕིན་དང་ལི་ཁེ་ཆང་གི་འབྲེལ་བ་དེ་མཐུན་པོ་མེད་པ་ར་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད། ད་ལྟ་ཞི་ཅིན་ཕིང་གི་སྐབས་གསུམ་པའི་གཙོ་འཛིན་གྱི་ལས་ཡུན་དེའི་ཁྲོད་དུ་ཁོའི་སྲིད་དབང་སྲ་བརྟན་གཏོང་ཐབས་སུ་ཁོའི་ཕྱོགས་གཏོགས་རྐྱང་རྐྱང་བསྐོ་བཞག་བྱས་ཡོད་པར་རྒྱ་ནག་ཕྱི་ནང་གང་སར་ངོས་འཛིན་བྱེད་བཞིན་ཡོད་པ་དང་ཉེ་ཆར་རྒྱ་ནག་གི་གུང་གཞོན་སྡེ་ཁག་ཆབ་སྲིད་ཤོག་ཁག་གི་ཁོངས་གཏོགས་ལི་ཁི་ཆང་གྲོངས་རྗེས་ཤོག་ཁག་དེ་ཕལ་ཆེར་མཇུག་བསྒྲིལ་བ་ལྟ་བུར་གྱུར་ཡོད་ལ་ཁོང་གྲོངས་རྐྱེན་ཐད་ལའང་དོགས་པ་བྱ་གཞིར་གྱུར་ཡོད་ཅེས་ཀུན་དགའ་བཀྲ་ཤིས་ལགས་ཀྱིས་དཔྱད་བརྗོད་གནང་ཡོད། ཉེ་སྔོན་རྒྱ་ནག་ཕྱི་སྲིད་བློན་ཆེན་ཆིང་ཀང་དང་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གཉིས་སྔ་རྗེས་སུ་གོ་གནས་ནས་ཕབ་ཡོད་པ་དང། གནས་སྟངས་དེ་དག་ལས་རྒྱ་ནག་དམར་ཤོག་ཚོགས་པའི་སྲིད་དབང་ཐོག་དཀའ་ངལ་ཆེན་པོ་ཡོད་པ་མཚོན་ཡོད་སྐོར་ཁོང་གིས་མུ་མཐུད་དཔྱད་བརྗོད་གནང་ཡོད། ལི་ཁི་ཆང་ནི་ལོ་ན་དྲུག་ཅུ་རེ་བརྒྱད་ཙམ་ཡིན་ནའང་ད་ལོའི་ཕྱི་ཟླ་གསུམ་པའི་ནང་རྒན་ཡོལ་དུ་ཕྱིན་པ་དང་ཁོང་གིས་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཕྱིན་པ་ལས་སླར་གསོ་ཡོང་ཐབས་སུ་འབད་བརྩོན་བྱས་ཡོད་འདུག།

རྒྱ་ནག་གི་དམག་དོན་གླེང་སྟེགས་ཞེས་པར། རྒྱ་ནག་དང་ར་ཤི་ཡ་གཉིས་ཀྱིས་ཨ་རིར་དམིགས་འབེན་དུ་བཟུང་ཡོད་པ་རེད། ཕྱི་ཚེས་སུམ་ཅུའི་ཉིན་རོ་ཊར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་དོན། སྤྱིར་བཏང་རྒྱ་ནག་གི་དམག་དོན་མཐོ་རིམ་མི་སྣས་ཨ་མི་རི་ཀ་དང་མཉམ་དུ་རྒྱལ་སྲུང་གི་ལས་དོན་ལ་མཉམ་འབྲེལ་གྱི་ཤུགས་ཆེ་རུ་གཏོང་རྒྱུ་ཡིན་ཚུལ་བརྗོད་ཡོད་ནའང། རེས་གཟའ་ཟླ་བའི་ཉིན་པེ་ཅིན་དུ་འཚོགས་པའི། བདེ་འཇགས་གླེང་སྟེགས་ཟེར་བའི་སྟེང་དུ། རྒྱ་ནག་དང་ར་ཤི་ཡའི་དམག་དོན་མགོ་ཁྲིད་པས་ཨ་རི་ལ་སྐྱོན་བརྗོད་བྱས་ཡོད་པའི་གནས་ཚུལ་འཁོད་ཡོད་པ་རེད། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། ཨ་རིའི་ཕྱོགས་ནས་གནད་དོན་མང་བོ་ཞིག་གི་ཐད་ནས་གནས་སྟངས་ཛ་ཇེ་དྲག་ཏུ་འགྲོ་བཞིན་པ་དང། ལྷག་པར་དུ་ལྷོའི་རྒྱ་མཚོ་དང་ཐའེ་ཝན་མཚོ་ཁུལ་དུ་གློ་བུར་དུ་གདོང་ཐུག་འབྱུང་རྒྱུའི་ཉེན་ཁ་ཆེ་རུ་འགྲོ་བཞིན་པ་དང་བསྟུན་ནས་ཨ་མེ་རི་ཁ་དང་རྒྱ་ནག་གི་དམག་དཔུང་བར་ལ་ངེས་གཏན་གྱི་འབྲེལ་བ་དང་གླེང་མོལ་བྱ་ཐུབ་ཀྱི་མེད་པ་དེ་སེམས་ཁུར་བྱ་གཞི་ཞིག་ཏུ་གྱུར་ཡོད་པའི་སྐོར་འཁོད་ཡོད་པ་རེད། ཞང་ཧྲན་གླེང་སྟེགས་ཞེས་པ་དེ་ནི་རྒྱ་ནག་གི་ལོ་རེའི་དམག་དོན་ཕྱི་འབྲེལ་གྱི་ཚོགས་འདུ་ཆེ་ཤོས་དེ་ཡིན་འདུག་ལ་ནམ་རྒྱུན་རྒྱ་ནག་གི་རྒྱལ་སྲུང་བློན་ཆེན་གྱིས་གཙོ་འགན་ལེན་བཞིན་ཡོད་ནའང་ཐེངས་འདིར་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ཞུགས་མེད་པ་རེད། ཚོགས་འདུ་དེར་ཨ་རིའི་དམག་དོན་འཐུས་ཚབ་ཀྱང་མཉམ་ཞུགས་བྱས་ཡོད་འདུག་ལ་ཚོགས་ཐོག་ཏུ་ར་ཤི་ཡའི་རྒྱལ་སྲུང་བློན་ཆེན་སེར་གེ་ཡ་ཤོ་གུ་ཟེར་བས་ནུབ་ཕྱོགས་རྒྱལ་ཁབ་ཁག་ཡུ་ཁི་རན་གྱི་དམག་འཐབ་ཏུ་མཉམ་ཞུགས་བྱེད་བཞིན་པ་དེ་ཉེན་ཁ་ཞིག་ཡིན་པའི་སྐོར་གྱི་སྐྱོན་བརྗོད་དང་ཉེན་བརྡ་བཏང་ཡོད་པ་རེད། ཚོགས་ཐོག་ཏུ་རྒྱ་ནག་གི་མགྲིན་ཚབ་པས་ནུབ་ཕྱོགས་རྒྱལ་ཁབ་ཁག་ལ་སྐྱོན་བརྗོད་དང་མཉམ་དུ་ཨ་མི་རི་ཀ་དང་མཉམ་དུ་དམག་དོན་གྱི་འབྲེལ་བ་ཇེ་ལེགས་སུ་གཏོང་དགོས་པའི་སྐོར་བརྗོད་ཡོད་པ་རེད། ཨ་རི་དང་རྒྱ་ནག་གཉིས་བར་གྱི་འབྲེལ་བ་དེ་ཛ་དྲག་ཏུ་འགྲོ་བཞིན་ཡོད་ནའང་ཕྱོགས་གཉིས་ཀྱི་བར་བཟའ་ཟླ་ཁ་བྲལ་ལྟ་བུའི་གདམ་ག་ཞིག་མ་རེད་ཅེས་ཁ་ལི་ཧྥོར་ནི་ཡའི་མངའ་སྡེའི་སྲིད་སྐྱོང Gavin Newsom ལགས་ཀྱིས་སི་ཨེན་ཨེན་གསར་འགྱུར་ལས་ཁུངས་ལ་བཤད་ཡོད་པ་རེད། བདུན་ཕྲག་སྔོན་མའི་རེས་གཟའ་ལྷག་པར་ཁ་ལི་ཧྥོར་ནི་ཡ་མངའ་སྡེའི་སྲིད་སྐྱོང་གྷེ་ཝན་ཉིའུ་སམ་ལགས་ཀྱིས། བདུན་ཕྲག་གཅིག་གི་རིང་ལ་རྒྱ་ནག་ལ་འཚམས་འདྲི་གནང་སྟེ། སྲིད་འཛིན་ཞི་ཅིན་ཕིན་དང་ཐུག་འཕྲད་བྱས་པའི་རྗེས་སུ། ཁོང་གིས་འབྲེལ་ཡོད་གསར་འགྱུར་བརྒྱུད་ལམ་ཁག་ལ་གསུང་དོན། ཁོང་གི་ཐེངས་འདིའི་ལས་དོན་གཙོ་བོ་དེ་ནི་གནམ་གཤིས་འགྱུར་ལྡོག་དང་དཔལ་འབྱོར་འཕེལ་རྒྱས། ཡུལ་སྐོར་ལས་རིགས་སོགས་ཀྱི་སྐོར་ཡིན་པ་རེད California མངའ་སྡེའི་སྲིད་སྐྱོང་བ། Gavin Newsom ལགས་ཀྱིས། ཨ་མི་རི་ཀ་དང་རྒྱ་ནག་གཉིས་བར་གྱི་མི་མཐུན་པའི་གནད་དོན་དེ་ཇེ་ཉུང་དུ་བཏང་ནས། ངེས་པར་དུ་མཐུན་ཐབས་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གསུངས་པ་རེད་ལ། California མངའ་སྡེ་ནི་རྒྱ་ནག་དང་ཚོང་འབྲེལ་ཆེ་ཤོས་ཀྱི། འབྲེལ་བ་འཇོག་མཁན་གྱི་ཨ་རིའི་མངའ་སྡེ་ཆེ་ཤོས་ཤིག་ཡིན་པ་རེད་ལ། དེ་རིང་གི་ཁ་བ་ཅན་ཞེས་པའི་ལེ་ཚན་ནང་དུ། གདོང་ཐོག་རིན་པོ་ཆེའི་སྐུ་ཚེ་ལ་ཕྱིར་དྲན་གྱིས་ཁོང་གི་མཛད་རྗེས་སྐོར་བསོད་ནམས་ཚེ་རིང་གིས་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། གདོང་ཐོག་རིན་པོ་ཆེ་ཚང་ནི་ཨ་མི་རི་ཀ་གི Seattle ཞེས་པའི་ས་ཆ་དེར་དགོངས་པ་རྫོགས་པ་རེད། སྐབས་དེར་བོད་ཡིག་གི་དྲ་རྒྱ་དང་སྐད་འཕྲིན་བཅས་སུ་ཁོང་ལ་རྗེས་དྲན་བྱེད་མཁན་མང་བོ་ཞིག་བྱུང་ཡོད་ཀྱང་རྗེས་དྲན་བྱེད་མཁན་མང་ཆེ་བས་གདོང་ཐོག་རིན་པོ་ཆེ་ཚང་ནི་མཁས་པ་ཞིག་ཡིན་པའི་ཆ་ནས་རྗེས་དྲན་བྱས་ཡོད། གདོང་ཐོག་རིན་པོ་ཆེའི་དགོངས་པ་རྫོགས་ཚར་རུང་ཁོང་གི་སྙིང་སྟོབས་དང་མཛད་རྗེས་རྣམས་ད་དུང་ཡང་མི་མང་བོ་ཞིག་གི་སེམས་ན་ཉམས་པ་མེད་པར་གནས་ཡོད། གདོང་ཐོག་བསྟན་པའི་རྒྱལ་གདོང་ཐོག་སྤྲུལ་སྐུ་གོང་མ་ཞེས་པ་རེད་པ། དེའི་ཡང་སྲིད་ནི་ངོས་འཛིན་བྱས་པ་རེད། ལྷག་པར་དུ་ཉེ་ཆར་བོད་ཀྱི་ངག་རྒྱུན་ལོ་རྒྱུས་ལས་གཞི་ཚོགས་པ་ཆེན་རེད། སྲིད་ཚན་འདི་གའི་ཡབ་ཅེས་པ་རེད་པ། གདོང་ཐོག་རིན་པོ་ཆེ་གི་སྐུ་ཚེ་གི་ལོ་རྒྱུས་ཀྱི་སྐོར་གྱི་བཅར་འདྲི་ཞིག་དྲ་ཐོག་ཏུ་བཞག་ཡོད། དེ་ནའང་རེད། དེ་ནི་གདོང་ཐོག་རིན་པོ་ཆེས་དགོངས་པ་མ་རྫོགས་སྔོན་ལ་ཁོང་གི་སྐུ་ཚེ་གི་ལོ་རྒྱུས་ཀྱི་སྐོར་ལ་བཅར་འདྲི་བྱས་པ་ཞིག་ཡིན་ཞིང་བཅར་འདྲི་དེ You Tube ཟེར་བ་ལ་སོགས་པའི་སྤྱི་ཚོགས་དྲ་རྒྱ་གི་ཐོག་ཏུ་འདོན་སྤེལ་བྱས་པ་དེས་ང་ཚོར་ཁོང་གི་ཞལ་མཇལ་ཞིང་གསུང་ཐོས་རྒྱུ་གི་གོ་སྐབས་གསར་བ་ཞིག་སྤྲད་ཡོད། གདོང་ཐོག་རིན་པོ་ཆེར་མྱ་ངན་དང་དྲན་གསོ་བྱས་པའི་རྩོམ་ཡིག་རྣམས་ཀློག་སྐབས་དེ་དག་ལ་ཐུན་མོང་གི་ཁྱད་ཆོས་ཤིག་ཡོད་པ་ནི་གདོང་ཐོག་རིན་པོ་ཆེ་གི་སྐུ་ཚེ་ནི་སྲོལ་རྒྱུན་གྱི་ཁྱབ་ཁོངས་ལས་བརྒལ་ཡོད་པ་དེ་རེད། ང་ཚོས་གླེང་བཞིན་པ་ལྟར་ཆོས་ཕྱོགས་ནས་ཁོང་ནི་སྤྲུལ་སྐུ་ཞིག་དང་རིག་གནས་ཀྱི་ཕྱོགས་ནས་ཁོང་ལ་མཁས་པ་ཞེས་འབོད་བཞིན་ཡོད། ཡིན་ནའང་ཁོང་གི་གསུང་རྩོམ་རྣམས་ཀློག་སྐབས། གདོང་ཐོག་རིན་པོ་ཆེ་གི་སྐུ་ཚེ་ཧྲིལ་བོ་གི་འགྱུར་བ་མེད་པའི་ལངས་ཕྱོགས་ཤིག་ནི། རང་ཅག་རྣམས་ཀྱིས་དེང་རབས་ཀྱི་ཆབ་སྲིད་དང་སྤྱི་ཚོགས་དཔལ་འབྱོར་དང་ཚན་རིག། རྒྱལ་རབས་ལོ་རྒྱུས་བཅས་ཀྱི་རིག་གཞུང་རྣམས་ཕྱི་རྒྱལ་གྱི་སྐད་ནས་བོད་སྐད་དུ་བསྒྱུར་བ་དང། མི་མང་གི་ཁེ་ཕན་གཞིར་བཟུང་སྟེ་ཁྱབ་སྤེལ་དང་ལག་ལེན་དུ་བསྟར་ནས་ཕ་ཡུལ་བོད་ལྗོངས་རྒྱལ་ཁབ་ཆེན་པོར་རང་དབང་རང་བཙན་ལེན་རྒྱུ་དང་ཡར་རྒྱས་འཛུགས་སྐྲུན་བྱ་རྒྱུ་ནི་རང་རེར་འཁྲི་བའི་ལས་འགན་རླབས་ཆེན་དོན་སྙིང་ལྡན་པ་ཞིག་ཡིན་ཞེས་པ་འདི་རེད། འདི་ནི་གཅིག་དགུ་བདུན་ཅུ་དོན་གསུམ་གྱི་ལོར་དཔར་སྐྲུན་བྱས་པའི་ཁོང་གི་དབྱིན་བོད་ཤན་སྦྱོར་གྱི་ཚིག་མཛོད་དེའི་གླེང་བརྗོད་དུ་བྲིས་ཡོད་ཅིང་དེའི་རྗེས་ཀྱི་ཁོང་གི་རྩོམ་ཡིག་རྣམས་བཀླགས་ཚེ་བོད་ཀྱི་ཆབ་སྲིད་ཀྱི་ཁེ་ཕན་དེ་ཁོང་དགོངས་པ་མ་རྫོགས་བར་དུ་ཐུགས་ནས་རྩ་ནས་དོར་མེད་པ་ཤེས་ཐུབ། དཔེར་ན་རང་ལུས་མེར་བསྲེགས་ཀྱི་གནས་ཚུལ་བྱུང་བའི་སྐབས་དང་གཞན་ཡང་བོད་གཞུང་དགའ་ལྡན་ཕོ་བྲང་གི་ཆབ་སྲིད་ཀྱི་ལམ་ལུགས་ལ་འགྱུར་བ་གཏོང་བའི་སྐབས་བཅས། གནས་སྐབས་གང་ཞིག་ཏུའང་ཁོང་གིས་བརྗོད་གཞི་འདི་དག་གི་སྐོར་ལ་དགུང་ལོ་བརྒྱད་ཅུའི་ནང་དུའང་རང་ཉིད་ཀྱི་བསམ་ཚུལ་བཤད་ཅི་ཐུབ་བྱས་ཡོད། དེ་ཡང་དཔེར་ན་ཉིས་སྟོང་བཅུ་གཅིག་གི་ལོར ྋགོང་ས ྋསྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་པ་ཚང་གི་ཆབ་སྲིད་ཀྱི་སྐུ་དབང་ཡོངས་རྫོགས་མང་གཙོ་གི་ལམ་ནས་འོས་འདེམས་བྱུང་བའི་བཀའ་བློན་ཁྲི་བ་བློ་བཟང་སེང་གེ་ལ་རྩིས་སྤྲོད་གནང་བའི་རྗེས་སུ། བཀའ་བློན་ཁྲི་བ་ཞེས་པའི་མིང་དེ་མུ་མཐུད་ནས་བེད་སྤྱོད་བཏང་ན་དེ་ནི་དོན་དངོས་དང་མི་འཚམ་པའི་སྐོར་ལ་ཁོང་གིས་དགོངས་ཚུལ་འདི་ལྟར་གསུངས་ཡོད། བཀའ་ཤག་ཟེར་བའི་ཐ་སྙད་དེ་བོད་གཞུང་རྙིང་བའི་སྐབས་སུ་བྱུང་བ་སྟེ་རྒྱལ་བ་བདུན་པའི་སྐབས་སུ་བཀའ་ཤག་བཙུགས་ཤིང་དེ་ནི་གཞུང་གི་འགོ་ཁྲིད་མཐོ་ཤོས་རྒྱལ་བ་རིན་པོ་ཆེ་གི་བཀའ་གནང་རྒྱུ་ཡོད་ན་ཐད་ཀར་གནང་སྲོལ་མེད་པར་མགྲོན་གཉེར་ཆེན་མོ་སོགས་མཐོ་རིམ་བླ་དཔོན་ཞིག་གིས་རྒྱལ་བ་རིན་པོ་ཆེ་གི་བཀའ་བསྒྱུར་དགོས་པས་དེའི་ལས་ཁུངས་ལ་བཀའ་ཤག་ཅེས་ཟེར། དེང་སང་ང་ཚོའི་བཙན་བྱོལ་བོད་གཞུང་ནི་དམངས་གཙོ་ཡིན་ན་བཀའ་ཤག་ཟེར་བའི་ཐ་སྙད་དེ་གཞུང་གི་འཛིན་སྐྱོང་མཐོ་ཤོས་ལ་བཏགས་པ་དེ་མི་འཚམས་ཏེ། རྒྱུ་མཚན་ནི། དེང་སང་གི་བཀའ་བློན་ཁྲི་བ་གི་ལས་དོན་ནི་སྤྱི་ཚོགས་རྙིང་བའི་དུས་ཀྱི་དེ་མིན་པར། དེང་རབས་མང་གཙོ་གི་ལས་དོན་ཡིན་པས་བཀའ་བློན་ཁྲི་བ་ཟེར་ན་མིང་དོན་འགལ། འོ་ན་ཐ་སྙད་ཅི་ཞིག་དགོས་སམ་ཟེར་ན། སྲིད་འཛིན་དང་སྲིད་བློན་ཟེར་བ་ཐལ་ཆེ་བར་སེམས་ཞེས་དགོངས་ཚུལ་བཏོན་ཡོད། དོན་དངོས་སུའང

སྲིད་དོན་གྱི་ལས་རིགས་བྱེད་སྟངས་སློབ་སྟོན་གནང་རྒྱུ་གལ་ཆེ་ཞེས་ཀྱང་རྩོམ་ཡིག་སྤེལ་ཡོད། དེ་ནི་རིན་པོ་ཆེ་ཚང་དགོངས་པ་མ་རྫོགས་སྔོན་གྱི་ལོ་གཅིག་ཙམ་གྱི་གོང་ལ་རེད། དེར་བརྟེན་གདོང་ཐོག་རིན་པོ་ཆེ་ནི་བོད་ཀྱི་སྤྱི་ཚོགས་དང་ཆབ་སྲིད་ཀྱི་དཀའ་ངལ་ལ་དོ་སྣང་ཡོད་པ་ཙམ་མ་ཟད་དེའི་སྐོར་ལ་བསམ་ཚུལ་བཤད་དེ་ལེགས་བཅོས་ཡོང་རྒྱུ་གི་འབད་བརྩོན་བྱེད་མཁན་ཞིག་ཡིན་པ་ནི་ཧ་ཅང་གསལ་བོ་རེད། གཞན་ཡང་གདོང་ཐོག་རིན་པོ་ཆེ་ཚང་གིས་བོད་ཀྱི་ཡར་རྒྱས་དང་འཛུགས་སྐྲུན་ལ་བཅངས་པའི་རེ་བ་དེ་བསམ་ཚུལ་བཤད་པ་དང་སེམས་ཤུགས་སློང་བ། བསླབ་བྱ་རྒྱག་པ་བཅས་ཀྱི་སྒོ་ནས་དགོས་སུ་བཅུག་མེད། དེ་ཡང་བོད་ཕྱི་ཕྱོགས་ཀྱི་རྩོམ་པ་པོ་དང་ཡིག་སྒྱུར་བ་ཆུང་ཚེ་རིང་ལགས་ཀྱིས་གདོང་ཐོག་རིན་པོ་ཆེ་ཚང་དགོངས་པ་རྫོགས་པའི་རྗེས་སུ་གདོང་ཐོག་རིན་པོ་ཆེ་ཚང་རྗེས་དྲན་གྱི་རྩོམ་ཡིག་ཅིག་བྲིས་པའི་ནང་དུ་འདི་ལྟར་བཤད་ཡོད། ཁོང་གིས་མཛད་པའི་དབྱིན་བོད་ཚིག་མཛོད་སྣང་བ་གསར་བ་ཞེས་པའི་ཚིག་མཛོད་དེའི་ནང་དུ་དབྱིན་སྐད་ཀྱི་མ་ཚིག་དང་དེའི་གོ་དོན་སྟོན་པའི་བོད་ཚིག། དབྱིན་ཡིག་གི་སྒྲ་གདངས་སྒྲ་རྟགས་བཅས་ཡོད་པར་མ་ཟད།

ཤེས་གསལ་ལྟར་ན་གདོང་ཐོག་རིན་པོ་ཆེ་ནི་གདོང་ཐོག་སྐུ་འཕྲེང་ལྔ་བ་ཡིན་ཞིང་ས་སྐྱ་གི་བདག་ཆེན་ཀུན་དགའ་རིན་ཆེན་ཞབས་ཀྱིས་གདོང་ཐོག་སྐུ་འཕྲེང་བཞི་བ་གི་ཡང་སྲིད་དུ་ངོས་འཛིན་དང་ཐུགས་ཐག་བཅད་པ་ཞིག་རེད། དེ་ཡང་གདོང་ཐོག་སྐུ་འཕྲེང་ལྔ་བ་བསྟན་པའི་རྒྱལ་མཚན་ཁོང་ནི་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་གྱི་ལོར་ཁམས་ཕྱོགས་ཀྱི་དཀར་མཛེས་ཞེས་པའི་ས་ཁུལ་དེའི་ཐང་ཁུར་ཚང་ཞེས་པའི་ཁྱིམ་ཞིག་ཏུ་འཁྲུངས་ཡོད་པ་དང། ས་སྐྱ་གི་གྲུབ་མཐའ་གི་སྤྲུལ་སྐུ་ཞིག་གི་ཡང་སྲིད་དུ་ངོས་འཛིན་ཐུགས་ཐག་བཅད་རྗེས་གདོང་ཐོག་དགོན་རིག་གྲོལ་ཕུན་ཚོགས་གླིང་གི་ཆོས་ཁྲིར་བཞུགས་ཏེ་ལོ་བདུན་གྱི་སྟེང་ནས་བཟུང་སློབ་སྦྱོང་བྱེད་པའི་མགོ་བརྩམས་ཡོད་པ་རེད། དེ་ནས་འཚར་ལོངས་བྱུང་བའི་རྗེས་སུ་ས་སྐྱ་རྫོང་སར་དགོན་དུ་ཞུགས་ནས་ས་སྐྱ་གྲུབ་མཐའ་གི་གཞུང་ཆེན་བཅུ་གསུམ་གྱིས་མཚོན་པའི་རིག་གནས་མང་པོར་སློབ་སྦྱོང་བྱས་ཏེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་བར་དུ་བོད་ནང་དུ་བཞུགས་པ་རེད། དེ་ནས་རྒྱ་གར་ལ་ཕེབས་པའི་རྗེས་སུ་དབྱིན་ཇིའི་སྐད་ཡིག་དང་ཧིན་དིའི་སྐད་ཡིག་སོགས་ལ་སློབ་སྦྱོང་བྱས་ཏེ་རིམ་གྱིས་རྒྱ་གར་དུ་རླུང་འཕྲིན་ཁང་དང་ཚགས་པར་ལས་ཁུངས། བོད་ཀྱི་དཔེ་མཛོད་ཁང་དང་ལྡི་ལི་བོད་ཀྱི་ཁང་བ་སོགས་བོད་ཀྱི་སྐད་ཡིག་དང་རིག་གཞུང་དང་འབྲེལ་བའི་བྱ་བར་ཞུགས། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོ་ནས་བཟུང་ཨ་མི་རི་ཀར་ཕེབས་ཏེ་དགོངས་པ་མ་རྫོགས་བར་དུ་ཨ་མི་རི་ཀར་བཞུགས་ཤིང་ཞར་དང་ཞོར་ལ་བརྩམས་ཆོས་ཀྱང་མང་བོ་ཞིག་སྤེལ་ཡོད་པ་རེད་ཟེར། ཁམས་དཀར་མཛེས་ཀྱི་ཕྱོགས་སུ་ཡོད་པའི་གདོང་ཐོག་རིན་པོ་ཆེ་གི་གདན་ས་གདོང་ཐོག་ཆོས་སྡེ་རིག་གྲོལ་ཕུན་ཚོགས་གླིང་ཞེས་བྱ་བ་དེ་ནི་ས་སྐྱ་གྲུབ་མཐའ་གི་དགོན་པ་ཞིག་ཡིན་ཞིང་དགོན་པ་འདི་ནི་ཐོག་མར་གདོང་ཐོག་དཔོན་པོ་གི་གདུང་རྒྱུད་དུ་འཁྲུངས་བའི་དཔོན་པོ་བསོད་ནམས་སེང་གེ་ཟེར་བ་ཞིག་གིས་ལོ་བཞི་བརྒྱ་ལྷག་གི་གོང་སྟེ་སྤྱི་ལོ་ཆིག་སྟོང་ལྔ་བརྒྱ་བརྒྱད་ཅུ་གྱ་གཉིས་ཀྱི་ལོར་ཕྱག་བཏབ་པ་ཞིག་རེད། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་གི་མང་གཙོ་གི་བཅོས་སྒྱུར་གྱི་སྐབས་སུ་དགོན་པའི་གཙུག་ལག་ཁང་གི་འོག་ཤོད་མ་གཏོགས། བླ་བྲང་ཁག་དང་གྲྭ་ཤག་ཚང་མ་གཏོར་བཤིག་བཏང་བ་རེད་ཟེར། སྲིད་ཇུས་ཅུང་ཙམ་གུ་ཡངས་ཐོབ་པའི་རྗེས་སུ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་གི་ལོར་དགོན་པ་སླར་ཡང་བསྐྱར་གསོ་བྱས་པ་རེད་ཟེར། ད་ལྟ་རྒྱལ་ཁབ་ཀྱིས་ཆོག་མཆན་བཀོད་པའི་གྲྭ་བ་གི་གྲངས་ཀ་ནི་བརྒྱ་ཕྲག་གཅིག་ཡིན་ནའང་དོན་དངོས་སུ་དགོན་པར་བཞུགས་མཁན་གྱི་གྲྭ་བ་ནི་ལྔ་བཅུ་ལྷག་ཙམ་ལས་ཡོད་པ་མ་རེད་ཟེར། དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་བཀོད་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཆང་ཡིན།